གོ། ཁ་ནི། མ་མི་ལ་ར་ར་བཏགས་ན་རང་ལྟ། ཅི་ཁར་སོགས་རེད། འདི་འདི་རེད་ཟེར་ན་མ་ཟེར་ཏེ་འདི་འདི་རེད་ཅི་ཅི་རེད་ཟེར་གྱི་ཁོ་བོད་སྐད་ཐོག་ལ་ཚུར་བསྒྱུར་ཡས་ཀྱི་ལྟ་ཡོང་དགོས་ཨར་ཏེ། ཁ་ཐུག་དེ་ལ་བདེན་ཞེན་པའི་ཁ་ཐུག་ལ་འདི། ཇི་ལྟར་ཨང་ཅི་ཧ་ལས་པའི་སེམས་ཀྱི་ནང་ལ། གནའ་ནས་ང་རང་ཚོ་མི་དར་བསམ་བློ་བཏང་ཐུབ་མིན་ཚོ་ནི་ཡང་དེ། སྐད་ཁོ་རང་གིས་བག་ཆགས་བྱས་ནས་འདི་ནུས་པ་ཆེ་ཡོད་རེད་ཟེར་གྱི་ཕན་ཆེ་ཡོད་རེད་གསུང་གི་ཡོད་རེད། ཡིན་ནའི། ང་ཚོའི་སེམས་ང་རང་ཚོ་གཙོ་བོ་ཆེ་དེ་ད་ལས་དང་པོ་ང་རང་ཚོ་བཟོ་འདྲ་ལ་སེམས་ལ་ཕན་ཆེ་བ་དེ་དགོས་ཀྱི་ཨང།

བུ་ཆེན་པོ་ཡི་གུག་དེ་སོགས་ཞེས་གསལ་བ། ཡིན་ནའི་ང་རང་ཚོས་ཁོང་ལ་ད་གཅིག་ར་སྐྱབས་འཇུག་ར་མ་ཞུས་ན་ཀྱེ་ཁོ། ཕྱོགས་གཅིག་ནས་རྒྱུ་གཅིག་མ་ཚང་སོང་ཙང་ཨ་ནི་ཁོས་ཐབས་ཤེས་མེད་པ་ཞིག་གནང་ཐབས་རྩ་ནས་མེད་པ་ཞིག་མི་འདུག་ད་དུང། དེ་ནི་ང་རང་ཚོའི་ངོས་ནས་དད་པ་བྱས་བཞག་ན་སང་ཞིག་སུམ་ཅུ་ལོའི་གོ་ལ་རོགས་པ་བྱས་ཚེ་གནང་ཡས་སྲིད་དུ་བུ་ཡི་གུག་དེ་སོགས་ཞུས་ས་རེད། དེ་ཚོ་དེའི་སྟོབས་ཀྱིས་ཁོང་ལ་ཐུགས་རྗེ་སྐྱབས་འཇུག་ཞུ་བློ་ཞིག་སྐྱེས་བ་ཙམ་གྱིས་ལམ་སང་དེ་འདྲ་སྐྱོབ་ཐུབ་ཡས་བྱུང་དགོས་ར་བ། ཨོ་བྱས་ཙང།